ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྟབས་བདེ་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་ཞུ་ཡག་གི་གསར་འགྱུར་དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། དེང་སྐབས་ཧྲང་ཧའེ་ནང་ཏོག་དབྱིབས་ནད་དུག་ཁྱབ་གདལ་ཆེན་པོ་འགྲོ་གི་ཡོད་པས་རྒྱ་ནག་གི་གྲོང་ཁྱེར་ཆེ་ཤོས་དེ་ཧ་ལམ་སྒོ་བརྒྱབ་ནས་བསྡད་ཡོད་པ་རེད། ཧྲང་ཧའེ་ནང་འཕྲད་བཞིན་པའི་དཀའ་ངལ་དེ་དག་ནི་དེང་སྐབས་ཞི་ཅིན་ཕིང་གི་འགོ་ཁྲིད་ཀྱི་ནུས་པ་འདི་ག་འདྲ་ཞིག་ཡོད་མིན་ཉམས་ཚོད་ལེན་ཡག་ལྟ་བུ་ཞིག་ཆགས་བསྡད་ཡོད་པས་དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ་ཡང་དེ་ཚོ་དང་འབྲེལ་བ་ཡོད་པའི་གནས་ཚུལ་ཁག་ཅིག་སྐོར་ལ་ཡང་གླེང་སློང་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་རེད་ཧྲང་ཧའེ་གྲོང་ཁྱེར་དེ་འདས་པའི་བདུན་ཕྲག་བཞི་ཙམ་ནང་ལོགས་ལ་ཡང་ཏོག་དབྱིབས་ནད་དུག་གི་གྲངས་ཀ་དེ་མང་མང་ཕྱིན་བྱས་ཡིན་ན་ད་རུ་གལ་ས་ཧ་ལམ་སྒོ་བརྒྱབ་བྱས་བསྡད་ཡོད་རེད། ད་གྲོང་ཁྱེར་འདིའི་ནང་ལོགས་ཡིན་ན་རྒྱ་ནག་གིས་སྒོ་བརྒྱབ་པའི་གྲོང་ཁྱེར་གཞན་ནང་བཞིན་བྱས་བྱས་ཡིན་ན། ད་གནས་ཚུལ་མང་པོ་ཞེ་པོ་ཅིག་དར་སྐྱ་སེ་ཡིན་ན་སྤྱི་ཚོགས་དྲ་ལམ་སྒང་ལ་མཐོང་ཡག་འདུག། རྒྱ་ནག་གཞུང་གིས་ལས་ཀ་བྱས་པའི་ནས་སྤྱི་བཏང་བྱས་པའི་ཐལ་ཆ་ཆེན་པོ་ཞེ་པོ་ཅིག་བྱས་བྱས་ཡིན་ན་མི་མང་གི་གང་ལྟར་འཚོ་བ་དེ་ཚོ་དཀའ་ངལ་དང་དེ་འདྲ་མང་པོ་ཞེ་པོ་ཅིག་བཟོ་གི་ཡོད་རེད། ལྷག་པར་དུ་ཡིན་ན་དེ་རིང་འདིར་ཧྲང་ཧའེ་གྱི་ནང་ལ་ད་མངོན་གསལ་དོད་པོ་ཞེ་པོ་ཅིག་གི་གནས་ཚུལ་གཅིག་འདས་པའི་ཉིན་ཁ་ཤས་ཤིག་ནང་ལ་ཡང་མཐོང་ཡག་ག་རེ་འདུག་ཟེར་ན། གཅིག་དེ་ཡིན་ན། ད་ཧྲང་ཧའེ་གྲོང་ཁྱེར་ནང་ལོགས་དཔེར་ན་ཆ་བཞག་པ་ཡིན་ན་སྤུ་གུ་ཆུང་ཆུང་གཅིག་ལ་ཏོག་དབྱིབས་ནད་དུག་ཡོད་པས་ད་ན་ཚ་འགོས་ཡོད་པ་ཡིན་ན་ཨ་ནི་ལོ་ཕལ་ཆེར་བདུན་བརྒྱད་ལས་མེད་ན་ཡང། ཕ་མ་དང་མཉམ་དུ་བསྡད་དུ་མ་བཅུག་པ་བྱས་སྤུ་གུ་དེ་རྦད་དེ་ཁྲིད་བྱས་ཡིན་ན་ཟུར་བཀག་བྱེད་ཀྱི་ཡོད་ས་རེད། དེ་འདྲ་བྱེད་དུས་ཟུར་བཀག་བྱེད་སར་ད་གང་ལྟར་སྤུ་གུ་བརྒྱ་གྲངས་དེ་སུས་བལྟ་གི་ཡོད་རེད། ག་འདྲ་བྱེད་ཀྱི་ཡོད་རེད་སྤུ་གུ་དེ་ཚོ་གནས་སྟངས་ག་འདྲ་ཡོད་མེད་ད་དེ་ཚོ་ཡིན་ན། ཕ་མས་གསལ་པོ་ཁྱོན་མེད་བྱས་ཕ་མ་དེ་ཚོ་བློ་འཚབ་ཆེན་པོ་ཞེ་པོ་ཞིག་བྱས་བྱས་ཡིན་ན། ཉིན་གཉིས་གོང་ལ་ཡང་ཕ་མ་ཁག་ཅིག་གིས་ཡོངས་གྲགས་ཀྱི་ཡི་གེ་ཞིག་བྲིས་བྱས་ཡིན་ན། ད་སྤུ་གུར་ནད་ཡོད་པ་ཡིན་ན་ཕ་མ་མཉམ་དུ་བསྡད་བཅུག་རོགས་བྱེད། ང་ཚོར་ན་ཚ་འགོས་ན་ཡང་ག་འདྲ་ཁྱད་པར་མི་འདུག་ཅེས་བྱས། ཡོངས་གྲགས་ཡི་གེ་གཅིག་བཏོན་པ་དེ་ལ་ཡིན་ན་ཕལ་ཆེར་ཆུ་ཚོད་གཉིས་ཙམ་ནང་ལ་ཡང་མི་སྟོང་ཕྲག་སུམ་ཅུ་ཙམ་གཅིག་གིས་ས་ཡིག་བརྒྱབ་བཞག་ད་དེའི་རྗེས་ལ་རྒྱ་ནག་གཞུང་གིས་དེ་དྲ་ལམ་ཐོག་ནས་ཡིན་ན་ཡི་གེ་དེ་མར་བསུབས་བཞག། འདི་ལྟ་བུའི་ཡིན་ན་གནས་ཚུལ་ད་གཞན་པ་མང་པོ་འདུག་དཔེར་ན་ཆ་བཞག་པ་ཡིན་ན་ནད་ཡམས་འདིའི་རྐྱེན་པས། ཁོ་ཚོའི་སྨན་ཁང་གི་འགྲོ་སྟངས་བཅས་ལ་ཡང་ནི་ན་ཚ་མི་འདུག་ཟེར་བྱས་རྦད་དེ་ར་སྤྲོད་ཡོད་པའི་ཡིག་ཆ་གཅིག་ཡོད་ན་མི་ཤེས་སྨན་ཁང་ནང་ཡར་འཛུལ་བཅུག་གི་ཡོད་ས་མ་རེད་ད་ཡིན་ནའི་ན་ཚ་མེད་པའི་ཁོ་ཕ་གིར་བརྟག་དཔྱད་བྱེད་དགོས་རེད་འདི་བྱེད་ས་འདི་ཡང་ཁོ་རང་ཚོའི་གཞུང་རང་གིས་བཀོད་སྒྲིག་བྱས་བྱས་བྱེད་ས་མི་ཤེས་སོ་སོ་སོ་སོས་ཡིན་ན་འདིར་ཨ་མི་རི་འདིར་ཡིན་ན་ད་ཕལ་ཆེར་ང་ན་ཤག་བསམ་བསམ་དོགས་པ་བྱུང་ན་ང་ཕ་གིར་ཡར་བརྟག་དཔྱད་བྱེད་ཀར་ཕྱིན་ཡོད་ན་ཡོད་མེད་ན་མེད་ཁོ་གཅིག་གསལ་པོ་ཆགས་འགྲོ་བ་དེ་འདྲ་ཁྱོན་ནས་ཡོད་ས་མ་རེད་དེ་མེད་དུས་ཙམ་པ་དཔེར་ན་ཆ་བཞག་ན་རྒྱུན་དུ་ན་ཚ། ཡོད་མཁན་གྱི་ད་ནད་པ་མང་པོ་ཞེ་པོ་གཅིག་ཡིན་ན་ན་ཚ་མི་འདུག་ཟེར་འདི་ཁོའི་ཡིག་ཆ་དེ་མ་རག་པ་བྱས་དེ་མ་རག་པ་ཁོ་ཚོ་སྨན་ཁང་དེ་ཚོས་སྨན་ཁང་ལ་ཡར་འཛུལ་མ་བཅུག་བྱས་བྱས་ཕ་གིར་སྨན་ཁང་སྒོ་འགྲམ་ལ་ཡང་ཨ་ནི་ཤི་བའི་གནས་ཚུལ་དེ་འདྲ་གཉིས་བྱུང་ཤག་ད་ཕལ་ཆེར་དངོས་ཡོད་ཀྱི་གནས་ཚུལ་འདི་ཚོ་ཡིན་ན་ཕལ་ཆེར་གྲངས་ཀ་དེ་ཞེ་དྲག་གིས་དེ་ལས་མང་བ་ཡོད་རྒྱུ་རེད་ད་དེ་ཚོ་རྒྱ་བསྒྲགས་འབོད་བསྒྲགས་ཆང་འགྱོགས་ཀྱི་གནས་ཚུལ་རེད་བ་དེ་མ་ཟད་ཡིན་ན་ད་ནད་པ་མང་པོ་ཞེ་པོ་གཅིག་སྨན་ཁང་འགྲོ་མ་ཐུབ་ཡག་དང་འདི་འདྲའི་ཡིན་ན་ད་གང་ལྟར་དཀའ་ངལ་ཆེན་པོ་ཞེ་པོ་གཅིག་ཨ་ནི་དེ་ཚོ་དཀའ་ངལ་དེ་ཚོ་ཡོད་པ་དེ་ཚོ་ག་རེ་མཐོང་གི་འདུག་ཟེར་ན། ད་ཉེ་དུས་རྡོ་བར་ལ་ཡ་གཅིག་གིས་མི་མང་གིས་གཞུང་གི་འབྲེལ་ཡོད་མི་སྣ་ལ་ཡ་ཁ་པར་བཏང། ཨ་ཁ་པར་ནང་ལོགས་ལ་ཡ་ད་འབྲེལ་ཡོད་མི་སྣ་དེ་ཚུར་འགྲེལ་བཤད་བརྒྱབ་པའི་འདི་གནས་ཚུལ་ཡིན་ཏེ་གསུམ་བཞི་ཕྱི་ལ་ཡ་ཕྱིར་གྱར་བྱུང་སོང། གཅིག་གིས་ནི་དཔེར་ཆ་བཞག་ན་ཧྲང་ཧའེ་གི་ད་ས་གནས་ལ་ཡ། ག་ད་ཨུ་ཡོན་ལྷན་ཁང་ཟེར་བ་ས་གནས་ས་སོ་སོ་ནས་འཛིན་སྐྱོང་བྱེད་མཁན་གྱི་ད་གཞུང་གི་སྒྲིག་འཛུགས་ཅིག་རེད་འདིའི་འགོ་ཁྲིད་ཅིག་ལ་ཡ་ས་གནས་མི་སེར་ཅིག་གིས་ཁ་པར་བཏང་དུས་ད་འགོ་ཁྲིད་འདིས་ད་ཁྱེད་རང་ཚོ་ང་ཁ་པར་བཏང་ཆོག་ཅེས་ཡོད་མ་རེད་ད་གང་དེ་གའི་དེ་སྤེན། དེ་འཁྲུག་བྱས་ག་འདྲ་ཁོ་རང་ཚོ་ཆེར་ཆེར་འདི་བྱེད་མི་འདུག་ང་ཚོའི་སྡུག་སྐད་རྒྱབ་ས་མི་འདུག་ལབ་ས་མི་འདུག་ད་སྡུག་རུས་བྱས་བསྡད་རྒྱུ་རེད་མི་ཤེས་ག་གས་སུ་མི་འདུག་སུ་བྱས་བྱས་ཁོ་ཁོ་རང་མ་ཚང་གཅིག་གཞུང་གི་ལས་བྱེད་པ་འགན་ཡོད་མི་སྣ་ཅིག་རེད་དེ་ལ་ཡ་ཁ་པར་བཏང་བྱས་ཁོ་ཚོའི་སྡུག་བསྔལ་བཤད་རྒྱུ་ཚབ་ལ་ཡ་དེ་ལས་ལྷག་ཚུར་བཤད་འགྲོ་གི་འདུག་ད་ཨ་ནི་གཞན་ཡང་ཧྲང་ཧའེ་གི་པའི་ནད་ཡམས་བཀག་སྡོམ་བྱེད་མཁན་གྱི་ད་ཚན་རིག་གི་ལས་ཀ་བྱེད་འབྱོར་བ་འདི་འདྲའི་ཅིག་ལ་ཡང་མི་གཅིག་དང་གཅིག་ཁ་པར་བཏང་བྱས་སྐད་ཆ་བྱེད་དུས་མི་དེ་ནི། ད་ད་རེས་ཀྱི་ཆར་ང་ཚོ་དེ་ཧྲང་ཧའེ་ལ་ཡ་ཏོག་དབྱིབས་ནད་དུག་སྔོན་འགོག་བྱེད་ཡག་གི་ཨ་ནི་ལས་ཀ་དེ་ཚོ་སྒང་ག་ལོག་ཡིན་ན་ཚན་རིག་ལ་གཞི་བཞག་བྱས། འཕྲོད་བསྟེན་ལ་གཞི་བཞག་བྱས་ཡིན་ན་དགོས་མཁོའི་ཆེད་དུ་ཡིན་ན་བྱེད་འགྱོ་འདི་མ་རེད། དེ་ཚོ་ཡིན་ན་སྒང་ག་ལོག་ཆབ་སྲིད་དགོས་མཁོའི་ཆེད་དུ་བྱེད་འགྱོ་འདི་རེད་བྱས་བྱས་ཁོ་རང་བེར་ཏུ་མངོན་གསལ་དོད་པོས་ལབ་མ་ཟད་ཡིན་ན་མི་ཕ་ནག་མོ་དེ་ད་ཁྱེད་རང་སྐད་ཆ་དེ་གི་དེ་ངས་མར་བཅུག་གི་ཡོད་ད་ཟེར་དུས་ཨོ་བཅུག་ན་ཆུག་ངའི་མིང་དེ་ཟེར་གི་ཡོད་ཁྱད་པར་ཅང་མི་འདུག་ད་ཡིན་ན་བྱས་བྱས་དེ་ཚོ་ནས་ག་རེ་མཐོང་འདུག་ཟེར་ན། ཕ་གིའི་འཕྲོད་བསྟེན་གྱི་འབྲེལ་ཡོད་མི་སྣ་ཡིན་ནའི་རེད། ད་ཡང་ཆབ་སྲིད་ཐོག་ལ་འཛིན་སྐྱོང་བྱེད་མཁན་གྱི་བང་རིམ་གྱི་འགོ་ཁྲིད་དེ་ཚོ་ཡིན་ནའི་རེད། ཚང་མ་ལོག་ཞེ་པོ་ཅིག་ད་གང་དག་ཅིག་བཟོད་མ་ཐུབ་པར་བསྡད་ཡོད་པ་དེ་ནི་གང་དག་གསལ་པོ་ཞེ་པོ་ཅིག་མཐོང་གི་འདུག་ད་དེ་འདྲས་སོང་ཙང་ཡིན་ན་སྤྱིར་བཏང་བྱས་ད་འདས་པའི་ལོ་གཉིས་ཤིག་ནང་ལོགས་ལ་ཡང་ནད་ཡམས་དེ་འཛམ་བུ་གླིང་ཁྱོན་ཡོངས་ལ་ཁྱབ་པ་རེད། ཧྲང་ཧའེ་ལྟ་བུའི་གྲོང་ཁྱེར་ཆེན་པོ་དེ་ཚོ་ནང་ལོགས་ལ་ཡང་ནད་ཡམས་དེ་རེ་རེ་ཡོང་དུས་ཙམ་པ་དངོས་གནས་དཀའ་ངལ་ཞེ་པོ་ཅིག་ཡོད་པ་ས་དེ་དེ་ཚང་མ་ལོག་ལ་ཡོད་རེད། འཕྲོད་བསྟེན་དཀའ་ངལ་དང་འཚོ་བའི་དཀའ་ངལ་དང། ཨ་ནི་རྡོ་པ་ལ་ད་དཀའ་ངལ་དེ་ཚོ་རྐྱེན་ཡིན་ན་ཟང་ཟིང་གནས་ཚུལ་བྱུང་ཡག་དེ་ཚོ་ཡིན་ན་ག་ས་ག་ལ་མཐོང་ཡག་ཡོད་རེད་དེ་ཡིན་ན་ཧྲང་ཧའེ་ལ་ག་ད་དམིགས་བསལ་ག་ད་མ་རེད་དེ་ལས། ཡིན་ནའི་ལས། ད་ལྟ་ཧྲང་ཧའེ་ལ་བྱུང་བཞིན་པའི་གནས་ཚུལ་འདི། ཁོ་རང་ནས་ཡིན་ན་རྒྱ་ནག་གཞུང་གིས་སྲིད་བྱུས་འདི་འདྲས་ཅིག་ལག་བསྟར་བྱེད་དགོས་ཡག་རྒྱུ་མཚན་དེ་ཡིན་ན་རྒྱ་ནག་གི་ཆབ་སྲིད་དང་འབྲེལ་བ་ཞེ་པོ་ཅིག་ཡོད་པ་མ་ཟད་ཡིན་ན་རྡོ་པ་སྲིད་དོན་ཉམས་ཞིབ་མང་པོ་ཅིག་ཟེར་ཡག་བྱས་པ་ཡིན་ན། ཧྲང་ཧའེ་ནང་ལ་ད་མ་འོངས་པའི་ཅིག་བདུན་ཕྲག་ཁ་ཤས་ཤིག་དང་ཟླ་བ་གཅིག་གཉིས་ཤིག་ནང་ལོགས་ལ་ཡག་ཁོ་ཚོས་ནད་དུག་འདི་ལ་ཡང་སྔོན་འགོག་གི་འདི་བྱེད་ཐུབ་མིན། འདི་ནས་ཡིན་ན་ཨ་ནི་ད་ཞི་ཅིན་ཕིང་གི་ལས་ཀའི་ནུས་པ་དང་ཨ་མཐའ་ན་ད་ད་ལོའི་ལོ་མཇུག་ལ་ཡང་ཡིན་ན་ཞི་ཅིན་ཕིང་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཐོག་ལ་ཡང་ལས་དུས་གསུམ་པ་དེ་ཡིན་ན་ཅིག་མུ་མཐུད་བྱས་བསྡད་ཀྱི་ཡིན་ཞེས་ཟེར་གོ་རེད། འདི་བསྡད་ཐུབ་མ་ཐུབ་ད་དངོས་གནས་བསྡད་ཐུབ་མ་ཐུབ་ཡིན་ནའི་མིན་ནའི་གང་ལྟར་འདི་བསྡད་ཡ་ལ་ཡང་འགོག་རྐྱེན་འཕྲད་མ་འཕྲད་ཀྱི་ཆབ་སྲིད་ཀྱི་དོན་དག་ནི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ཅེས་བརྗོད་འདུག་ད་དེ་ཚོ་ཆགས་དགོས་ཡ་རྒྱུ་མཚན་ཅིག་ཕྱོགས་མང་པོ་ཅིག་ནས་ཡོད་ས་རེད། དཔེར་ན་ཆ་བཞག་པ་ཡིན་ན་དང་པོ་དེ་ཡིན་ན་ད་རང་འཁོར་ནས་བསམ་བློ་བཏང་པ་ཡིན་ན། ད་དང་པོ་དང་པོ་དེ་ཡིན་ན་རྒྱ་ནག་ནང་ལོགས་ལ་ཏོག་དབྱིབས་ནད་དུག་རྒྱ་ནག་ཝུ་ཧན་ནས་བྱུང་བ་རེད་དེ་སྐབས་དེ་ནད་དུག་སྡུག་ཞེ་པོ་བྱུང་ད་དེ་ཚོ་ལ་སྔོན་འགོག་ཡག་པོ་མ་བྱུང་བྱས་འཛམ་བུ་གླིང་སྐོར་ར་བརྒྱབ་དེ་འདི་བྱུང་བ་རེད་ད་ཡིན་ན་དེ་བྱུང་བའི་རྗེས་ལ་ཡིན་ན། རྒྱ་ནག་ནང་ལོགས་ལ་ཡང་ད་སྔོན་འགོག་དེ་སྤྱིར་བཏང་བྱས་ན་ཨོ་ཙི་ཅིག་ཡག་པོ་བྱུང་བྱས་ཡིན་ན་ཅིག་མི་ཤི་མཁན་གྲངས་ཀ་དང་ན་ཚ་ན་མཁན་གྲངས་ཀ་དེ་ཚོ་མང་པོ་མ་བྱུང་བ་རེད་དེ་ཚོ་མ་བྱུང་པའི་སྐབས་དེ་ཡིན་ན་ད་ཞི་ཅིན་ཕིང་དང་རྒྱ་ནག་དམར་ཤོག་གི་དེ་ཡིན་ན་རྒྱ་ནག་གི་ཆབ་སྲིད་ལམ་ལུགས་ཀྱི་དགེ་མཚན་དང་ནུས་པ་དང་ཨ་ཞི་ཅིན་ཕིང་ཁོ་རང་རང་གི་བེ་ད་དངོས་སུ་ཡག་པོ་བྱུང་བས་དེ་ངོ་སོ་དེ་ཚང་མ་ཁྱེར་བྱས་བེ་ད་ངས་ཐད་ཀར་རང་ང་རང་གིས་བཀོད་འདོམས་བྱས་ཨ་ནི་སྲིད་ཇུས་དེ་ཚོ་གཏན་འབེབས་བྱེད་ཀྱི་ཡོད་ཅེས་བཤད་པ་རེད། འདི་འདྲའི་བཤད་དུས་ཙམ་པ་ད་དེའི་སྔོན་ལ་ཡ་དཔེར་ན་ཆ་བཞག་ན་གྲོང་ཁྱེར་ཤིས་ཨན་དང་དེ་ཚོ་ལ་ཡ་ནད་ཡམས་དེ་དེ་བྱུང་དུས་ཙམ་པ་མི་ན་ཚའི་གྲངས་ཀ་དེ་ཚོ་ཡིན་ན་སྟོང་ཕྲག་ཁ་ཤས་སྐད་ཆ་རེད་གཏོང་བ་ད་སྟོང་ཕྲག་ཁ་ཤས་སྐད་ཆེ་དུས་ཙམ་པ་འཛམ་བུ་གླིང་ས་གཞན་པ་དང་བསྡུར་བ་ཡིན་ན་མ་གོ་ག་གས་མ་རེད་ཁོ་རང་ཚོ་རྔམ་དྲག་རེ་བྱས་མི་ཤེས་ད་ཡིན་ན་ད་རིང་ཧྲང་ཧའེ་དེ་ཡིན་ན་རྒྱུ་མཐོང་དེ་དེ་ཕྱིན་ཆད་ཡིན་ན་དེ་ཚོ་དང་མ་འདྲ་ཡོད་པའི་བཟོ་འདུག་དཔེར་ན་ཆ་བཞག་ན་ཧྲང་ཧའེ་ནང་ལོགས་ལ་ཡང་ད་དེ་ཉུ་ཡོག་ཊའིམ་གསར་ཤོག་གི་ནང་བཤད་ཡ་བྱས་པ་ཡིན་ན་ཟླ་བ་གསུམ་པའི་ཚེས་པ་གཅིག་ནས་ད་ལྟ་བར་དུ་ཧྲང་ཧའེ་ནང་ལོགས་ལ་ཡ་ན་ཚ་ཡོད་པའི་གྲངས་ཀ་དེ་ཡིན་ན་སྟོང་ཕྲག་བདུན་ཅུ་ལྷག་ཙམ་བརྒལ་ཚར་བཞག་འདུག་ད་འདི་ལབ་དུས་ཙམ་པ་ཡིན་ན་ཅིག་གི་འཛམ་བུ་གླིང་གི་ས་ཆ་གཞན་པ་དང་བསྡུར་བ་ཡིན་ནའི་གྲངས་ཀ་ཉུང་ཉུང་མ་རེད་འདི་འདི་སོང་ཙང་འདིའི་སྔོན་ལ་ཡ་ཅིག་གྲོང་ཁྱེར་གཞན་པའི་ནང་ལོགས་ལ་ཏིག་ཏིག་བྱུང་དུས་རྔམ་དྲག་ཞེ་པོ་བྱས་པ་དང་མ་འདྲ་ཡིན་ན་ད་རིང་ཧྲང་ཧའེ་ནང་ལ་ཡང་བྱུང་བཞིན་པའི་ཏོག་དབྱིབས་ནད་དུག་ནད་ཡམས་འདི་ཡིན་ན་དངོས་གནས་ཧ་ཅང་གི་གཞི་རྒྱ་ཆེན་པོ་དང་ཉེན་ཁ་ཚ་པོ་ཡོད་པ་དེ་ཡིན་ན་ཕལ་ཆེར་གསལ་པོ་མཚོན་གི་ཡོད་ས་རེད་གཉིས་པ་དེ་ཡིན་ན་ག་རེ་རེད་ཟེར་ན་རྒྱ་ནག་གི་གྲོང་ཁྱེར་གཞན་པ་དང་མ་འདྲ་བ་ཡིན་ན། ཧྲང་ཧའེ་དེ་ཡིན་ན། ཅིག་སློབ་སྦྱོང་དང་དེ་ཚོ་གང་ས་ག་ལོགས་ཀྱི་ཆུ་ཚད་དང་ཅིག་གནས་སྟངས་དེ་ཚོ་ཞེ་པོ་ཅིག་ཧ་ཅང་གི་མ་འདྲ་ཡོད་རེད། དེ་འདྲའི་སོང་ཙང། མི་མང་པོ་ཅིག་གིས་ཟེར་ཡག་བྱས་པ་ཡིན་ན་དེ་སྔོན་ལ་ཡ་ད་རྒྱ་ནག་གི། ཏོག་དབྱིབས་ནད་དུག་སྔོན་འགོག་བྱེད་ཡག་གི་བྱེད་སྟངས་དེ་ཚོ་གྲོང་ཁྱེར་ཧྲང། ཤིས་ཨན་དང་དེ་ཚོ་བྱུང་དུས་ཙམ་པ་ད་བཀག་འགོག་བྱེད་དུས་ཙམ་པ་ཞེ་པོ་ཅིག་མི་འདུག་སྟེ། ཟང་ཟིང་གི་གནས་ཚུལ་འདྲ་ཞིག་བྱུང་ལས་ཀ་དེ་ཚོ་འཇོན་ཐང་མེད་པ་ཅན་དེ་བྱུང་སོང་ཨང། དེ་ཚོ་བྱུང་པའི་སྐབས་དེ་མི་མང་པོ་གཅིག་གིས། བེ་ད་ཟེར་དེ་ཧྲང་ཧའེར་བལྟས་བྱས་ཧྲང་ཧའེ་ལ་དེ་དེ་འདྲ་ཡོང་མ་རེད་ཧྲང་ཧའེ་ད་བེ་ད་བྱེད་སྟངས་ཡག་པོ་ཞེ་པོ་ཅིག་རེད་གང་ལྟར་ཅིག་གི་རྒྱ་ནག་ནང་ལོགས་གི་ཕུད་རེད་དེ་རེད་ཅེས་ཅེས་བཤད་སྐོར་དེ་ལས་ད་ད་ལྟ་ཏོག་ཙམ་བལྟས་པ་ཡིན་ན། ཧྲང་ཧའེ་ནང་ལ་བྱེད་སྟངས་དེ་ཡིན་ན་རྒྱ་ནག་གི་ས་ཁུལ་གཞན་པ་དང་ཅིག་གི་དམིགས་བསལ་གྱི་ཡག་ག་འདི་དང་འཇོན་པ་དང་ཅིག་གི་མཐོང་རྒྱ་ཆེ་བ་དང་ཨ་ནི་གུ་ཡངས་པ་དང་དེ་འདྲའི་གང་ཡང་མེད་པའི་བཟོ་འདྲ་རེད་འདུག། འདི་ནས་ཡིན་ན་གང་ལྟར་ཅིག་གི་རྒྱ་ནག་དབུས་གཞུང་གིས་ཧྲང་ཧའེ་ལ་ཡང་དེ་སྔོན་གྱི་ཁོ་ཚོའི་ཁྲིམས་དཔོན་བྱེད་སྟངས་མ་འདྲ་བ་ཅིག་ཡིན་ན་བྱེད་མ་བཅུག་བྱས་ཏེ་ད་རེས་གལ་སྲིད་ཡིན་ན་རྒྱ་ནག་ཁྱོན་ཡོངས་ཀྱི་ཏོག་དབྱིབས་ནད་དུག་དེ་གཙང་སེལ་བཟོས་བྱས་ཡིན་ན་གྲངས་ཀ་ཅི་ཡང་མེད་པ་བཟོ་གི་ཡིན་ཀླད་ཀོར་བཟོ་གི་ཡིན་ཟེར་འབྱོར་བ་འདིའི་ཁོའི་སྲིད་ཇུས་འདི་ཡིན་ན་མུ་མཐུད་བྱས་ལག་ལེན་བསྟར་གི་ཡོད་པའི་རྣམ་པ་དེ་ཞེ་དྲགས་མཚོན་གི་ཡོད་ས་རེད། ད་ཆབ་སྲིད་ཐོག་ནས་བསམ་བློ་བཏང་བ་ཡིན་ན།

རྒྱལ་ཁབ་ག་བ་ཡིན་ན་རེད་སྤྱི་ཚོགས་ག་བ་ཡིན་ན་རེད་ཁོང་ཚོའི་ཆབ་སྲིད་ཀྱི་ནུས་པ་དང་ཆབ་སྲིད་ཤུགས་རྐྱེན་དེ་ཡིན་ན་མི་སྤྱིར་བཏང་དཀྱུས་མ་སྐྱོ་བོ་དང་སློབ་སྦྱོང་མེད་མཁན་དང་བལྟས་བསྡུར་བ་ཡིན་ན་ཞེ་དྲགས་ཤུགས་ཆེ་བ་ཡོད་རེད་པ་འདི་འདྲའི་སོང་ཙང་ཧྲང་ཧའེ་ནང་ལ་ཡ་ཅིག་ཁོ་འཛིན་སྐྱོང་འདི་ག་འདྲའི་ཡོང་གི་ཡོད་མེད་འདི་ད་དེང་སྐབས་ཡིན་ན་ད་ཧྲང་ཧའེ་ནང་ལ་མི་དེ་མང་པོ་ཅིག་བློ་ཕམ་ཁོང་ཁྲོ་ཟས་བྱས་བསྡད་ཤག་འདི་ཚོས་ཡིན་ན་ཕལ་ཆེར་ག་ལེ་ག་ལེ་ཞིག་བྱས་རྒྱ་ནག་ཁྱོན་ཡོངས་ཀྱི་ཆབ་སྲིད་ལ་ཡ་ཤུགས་ཆེ་ཆུང་ལ་མ་ལྟོས་པའི་ཤུགས་རྐྱེན་ངེས་ཅན་ཅིག་ཡོང་རྒྱུ་ཡིན་པ་ནི་སྤྱིར་བཏང་བྱས་ན་གཏན་འཁེལ་བའི་བཟོ་ཞིག་རེད། ཨ་འདི་ག་འདི། རྒྱ་ནག་དམར་ཤོག་གི་ད་ཉེ་དུས་ཀྱི་ལོ་རྒྱུས་ལྟ་བ་ཡིན་ན་ཧྲང་ཧའེ་དེ་མ་ཚང་ཅིག་ཁོ་ཚོས་རྒྱ་ནག་ནང་བཤད་སྲོལ་ཡོད་རེད། རྒྱ་ནག་གི་ཆབ་སྲིད་ཀྱི་ལྟེ་གནས་དེ་ནི་པེ་ཅིན་རེད་དཔལ་འབྱོར་གྱི་ལྟེ་གནས་ཧྲང་ཧའེ་རེད་ཟ་ཆེར་ལྟོས་ཡིན་ན་ལས། ཁོ་གོམ་པ་ཕྱེད་ཀ་གཅིག་རྒྱབ་བཤིག་གཉིས་ལྟེབས་ཀྱི་ལྟ་བ་ཡིན་ན་གཅིག་བྱེད་དུས་པེ་ཅིན་ལས་ཡིན་ན་ཧྲང་ཧའེ་གལ་ཆེ་ཡོད་རེད། ཉེ་དུས་རང་གི་ད་རྒྱ་ནག་དམར་ཤོག་གི་འགོ་ཁྲིད་མཐོ་ཤོས་ཆ་བཞག་པ་ཡིན་ན་ཅང་ཙེ་མིན་ཡིན་ནའི་ཧྲང་ཧའེ་ནས་ཡོང་པ་རེད་དེ་ག་ནང་བཞིན་ད་ལྟའི་ཞི་ཅིན་ཕིང་ཡིན་ནའི་འདིའི་སྔོན་ལ་ཧྲང་ཧའེ་གི་དམར་ཤོག་གི་འགོ་ཁྲིད་བྱས་མྱོང་པ་རེད་བྱས་ཙང་ད་ཧྲང་ཧའེ་གི་ནི་ནང་ལོགས་ཀྱི་འགོ་ཁྲིད་དེ་གའི་དེའི་ལས་ཀ་ཡག་པོ་བྱེད་ཐུབ་མ་ཐུབ་ཟེར་དེ་ཡིན་ན་མ་འོངས་པའི་ག་ད་རྒྱ་ནག་གི་དབུས་གཞུང་གི་དམར་ཤོག་གི་འགོ་ཁྲིད་དེ་གའི་ཆགས་མཁན་སོང་ཙང་འདིའི་ཁོའི་ཤུགས་རྐྱེན་དེ་ཡིན་ན་ཞེ་པོ་ཞིག་ཆེན་པོ་ཆགས་རྒྱུ་ཡིན་པ་གཏན་འཁེལ་བ་རེད། ཨ་འདི་གང་འདྲ་ཡིན་ན་ད་ཧྲང་ཧའེ་དེ་དཔལ་འབྱོར་ངོས་ནས་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་བྱས། རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་གྱི་བརྒྱ་ཆ་བཞི་ཙམ་ཞིག་ཧྲང་ཧའེ་ལ་ཡོང་གི་ཡོད་རེད་ད་གྲོང་ཁྱེར་གཅིག་གི་ཡིན་ན་རྒྱ་ནག་རྒྱལ་ཁབ་ཆེན་པོ་དག་གི་གཅིག་གི་བརྒྱ་ཆ་བཞི་ཙམ་བཟུང་བ་ད་ཞེ་པོ་ཤུགས་ཆེན་པོ་རེད། ཨ་རྒྱལ་སྤྱིའི་ཐོག་ནས་ཆ་བཞག་པ་ཡིན་ན་ལས། རྒྱལ་སྤྱིའི་ཐོག་གི་ལྟོ་པ་ད་རྒྱ་ནག་ནང་ལ་ཡོད་པའི་བཟོ་ཚོང་ལས་ཁང་ཆེ་ཁག་དང་བཟོ་གྲ་ཆེ་ཁག་དེ་ཚོ་མང་ཆེ་གི་བཟོ་གྲའི་ཕའི་ལས་ཁུངས་ཀྱི་ལྟེ་གནས་དེ་ཚོ་ཡིན་ན

མང་པོ་ཅིག་ཡིན་ན་ད་ད་ལོའི་དཔལ་འབྱོར་དེ་ཡིན་ན་དཀའ་ངལ་མང་པོ་ཞིག་འཕྲད་ཀྱི་རེད་ཅེས་ལབ་བསྡད་ཡོད་རེད། དེ་ལབ་པའི་སྐབས་དེ་ཡིན་ཧྲང་ཧའེ་ལ་ཡང་ནད་ཡམས་ཀྱི་དཀའ་ངལ་དེ་གར་འཕྲད་ཀྱི་རེད་བསམ་པའི་མི་དེ་ཚོ་གང་ཅིག་ཚོད་དཔག་བྱས་ཡོད་མ་རེད། མ་ཚང་སྐོར་ནས་དཔལ་འབྱོར་དཀའ་ངལ་ཡོད་པའི་སྒང་ལ་ཡང་ཧྲང་ཧའེ་ལ་ཡང་ནད་ཡམས་བྱུང་རྗེས་ཡིན་ན་དཔལ་འབྱོར་ལ་ཡང་གང་འདྲ་ཤུགས་རྐྱེན་དང་དོ་ཕོག་དང་དེ་གར་འགྲོ་བའི་སྐབས་དེ་ཡིན། ཨ་ནི་འདི་ཡིས་ཡིན་ན་མི་མང་པོ་ཅིག་ཟས་བཅད་པ་དང་རྒྱ་ནག་གི་ཆབ་སྲིད་ལ་ཡིན་ནའི་ཤུགས་རྐྱེན་ངེས་ཅན་ཞིག་ཐེབས་ཀྱི་རེད་ག་རེ་ཟེར་ན། ད་རེས་རྒྱ་ནག་གཞུང་གིས་དམར་ཤོག་གིས་ཁོ་ཚོར་དཔའ་བོ་བྱས་རྗེས་ཁོ་ཚོར་ཡང་ལུགས་མཐུན་རང་བཞིན་དང་རྒྱ་ནག་མི་མང་ནང་ལོགས་ལ་ཡང་ཁོ་ཚོར་ཡང་བརྩི་འཇོག་བྱེད་ཡག་གི་རྨང་གཞི་གཙོ་བོ་དེ་ཡིན་ན་ད་རྒྱ་ནག་གི་དཔལ་འབྱོར་དེ་རེད་པ་བྱས་ཙང་དཔལ་འབྱོར་འདི་སྔོན་ནས་དཀའ་ངལ་འཕྲད་ཀྱི་ཡོད་པའི་སེམས་ཁྲལ་བྱས་པའི་སྒང་དེ་ད་རིང་ཧྲང་ཧའེ་ལ་འདི་བྱུང་བ་འདི་ཡིན་ན་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ཀྱི་རེད་ཟེར་བྱས་མང་པོ་ཅིག་གིས་བཤད་ཀྱི་འདུག། དེ་འདྲ་སོང་ཙང་ད་ལྟ་ཕའི་ཧྲང་ཧའེ་ནང་ལོགས་ཡར་དངོས་གནས་བྱས་ན་གཅིག་འཛིན་སྐྱོང་དེ་ཕྲན་བུའི་ས་ཁུལ་གཞན་པ་དང་མ་འདྲ་བ་ཅིག་བྱེད་ཀྱི་ཡོད་རེད་འབྱོར་དེ་ལས་གང་འདྲ་ཡག་པོ་བྱུང་མ་བྱུང་བཅས་བྱས་ཡིན་ན་ཧྲང་ཧའེ་ནང་ངས་ད་གིན་ཞུས་པ་ནང་བཞིན་དོགས་པའི་སྐད་རྒྱག་མཁན་དང་དེ་འདྲ་ཡིན་ན་ཤུགས་ཆེར་ཆེར་དང། ངོ་རྒོལ་བྱེད་མཁན་ཤུགས་ཆེར་ཆེར་དང་ཨ་ནི་ཕའི་འཛིན་སྐྱོང་དེ་ཡག་པོ་མ་བྱུང་པས་གང་འདྲ་ད་སྤྱིར་བཏང་བྱས་པས་ན་ཨ་མདའ་ཤེས་ཡང་ད་དེ་ཚོ་མང་པོ་གཅིག་ནང་ལོགས་ལ་ཡར

མང་དུ། གང་ལྟར་དེ་འདྲ་སོང་ཙང་ད་རེས་གལ་སྲིད་ཡིན་ན་ཧྲང་ཧའེ་ཁར་བྱུང་བཞིན་པའི་དཀའ་ངལ་དེ་ཡིན་ན་མ་འོངས་པའི་ཨ་ནི་ཟླ་བདུན་ཕྲག་ཁ་ཤས་དང་ཟླ་བ་ཁ་ཤས་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་འཛིན་སྐྱོང་དང་དེ་གས་དེ་ཐ་མ་གང་འདྲའི་བྱེད་ཐུབ་མིན་དེ་ཡིན་ན་ད་ཧྲང་ཧའེ་གཅིག་པོ་མ་ཡིན་པ་དང་ཨ་ནི་དཔལ་འབྱོར་གནས་སྟངས་གཅིག་པོ་མ་ཡིན་པ་དང་མི་མང་གི་འཕྲོད་བསྟེན་གཅིག་པོ་མ་ཡིན་པ། འདི་ཡིན་ན་ཕལ་ཆེར་ད་ལོའི་རྒྱ་ནག་གི་ཆབ་སྲིད་ལ་ཡང་ཕལ་ཆེར་ཤུགས་རྐྱེན་ཆེན་པོ་ཅིག་ཐེབས་མདོག་ཁ་པོ་རེད་ཟེར་བྱས་ཙང་བ་ཉམས་ཞིབ་པ་དང་མང་ཆེ་བ་གིས་འདི་འདྲས་བཤད་ཀྱི་འདུག།